དེང་ཤིང་གཟན་ཐོབ་པ་དེ་ངག་གི་སྒོ་ནས་ངག། མི་འགྱེད། སྲི་ལ་སོགས་པ་དེ་འདྲ་སྨྲ་འགྲོ་ཇི་སྐད་དུ་ན་ལང་ཚོ་ཤིག་ཤིག་གི་བྱ་ར་དེ་ནི་ཡང་དེང་པས་ཟད་པར་བྱས་ནས་དེ་ལས་ལྡོག། ཡིད་ཀྱི་སྒོ་ནས་སེམས་མ་དྲན་གོ་དེ་དེ་འདྲ་དྲན་སྐད་དུ་ན་ཡང་ཤིག་ཤིག་གི་བྱ་ར་བྱེད་ཅིང། ཡང་དེ་ལས་ལྡོག་པར་བྱེད་ཅིང། ཇོ་བོ་རྗེ་དེས་གསུང་བར་བ། སྐྱེས་བུ། སྐྱེས་བུ་འདོད་ཚུལ་སྲས་ལ་བརྟགས། མང་པོ་ནང་དུ་ངག་ལ་བརྟགས། མི་མང་པོ་ཐོབ་པ་དེས་ན་ངག་གི་མི་འགྱེད་ས་ཡ་དེས་ན།

ཞལ་ལས་དེ་གསུངས་སྐོར། ཉོན་མོངས་པའི་དྲུག་ཁ་ཟེར་རང་གི་ཤེས་རྒྱུད་རོ། རང་གི་ཤེས་རྒྱུད་ཀྱི་དགུ་ཁ་ལས་ནི་སྙིང་པོ་ཆེ། རྟེན་གྱི་ནི་ཤེས་བཞི་དྲན་པ་དང་ཤེས་བཞི་དེ་བྱ་ར་གྱི་ནི་བདེ་དེ་ཡོད། ཉོན་མོངས་པ་དེ་ཁོ་ལོངས་དག་ལོངས་ས་ང་ལོངས་སྤྱོད་སྤྱོད་ཀྱི་ནི་ཤེས་བཞི་དང་དྲན་པ་ཡིན་པ་དེ་ལོངས་སྤྱོད་སྤྱོད་ཀྱི་བདེ་དེ་ཡོད། ཁོ་ལྷུན་པོ་ཆེ་བདེ་ཟེར་ན་ངའི་ལྷུན་པོ་ཆེ་བཞག་གི་ཡོད། ཁོ་རོ་ཡར་ལོངས་ཟེར་ན་ངའི་ལོངས་གི་ཡོད་ཟེར་གང་དེ་གསུངས་སྐོར། འོ་དགེ་བཤེས་བོད་གངས་ཅན་ནང་བཞིན་བྱེད་དགོས་རེད་ཟེར།

ཧ་མ་མིན་གྱིས་ཀྱིས་ནི། སྐྱོ་བོ་ཆེ་གེ་གེ་མེད་ནི། ཁོ་ཞེ་འགའ་ཏག་ཀ་ལི་ཞེ་ཏག་ཅེ་ཞེ་ནི་འབྲུ་དུ་བུ་གཉིས་སོང་ཟེར་ཆེ་རག་རག་དང་འབྲུ་དུ་བུ་གཉིས་སོང་ཞེ་རག་དེ་ཀོ་ལེ་དེ་ཙི་ཙི་ཟ་གིར་སོང་ནི་ཡང་རྣོ་ལེ་ཡ་སྐྱིད་ཀྱིས་ནི། ཐག་པ་བརྟན་པོ་རང་མེད་ཀྱིས་ཆེ་འབྲུ་བུའི་བྲག་སོང་ཨོ་དེ་འདྲ་ཀྱིས་ཡ་སྐྱིད་ནི་བཞག་ནི། ད་ང་འབྲུ་ཡ་ཡག་པོ་དེ་རག་སོང་ད་སྣ་མང་གྱིས་ལེན་སྣ་མང་གྱིས་ལེན་ནི་བུ་གཅིག་སྐྱིད་སྡུག་ཁམ་རེད་བསམ་ནི་གེ་གེ་མ་འཁྱོངས་ཁོ་ནི་གེ་གེ་མ་འཁྱོངས་ཁོ་ནི།

ཁྱེད་བོད་ཀྱི་མང་པོ་ནང་དུ་ངག་ལ་བཏགས་སྐྱེས་བུ་བོད་དུ། སེམས་ལ་བཏགས་ཞེས་གསུངས་པ་ཞིག་དགོས་རང་ཅག་ནི་དྲན་པས་མི་ཟད་པར། དྲན་པས་མི་ཟད་པར་ཡིད་བཞིན་དུ་བཟླས་པ་བྱས་ལ་དེའི་ཚེ་བཟླས་པ་ཡིན་མིན་ཡང་མི་ཤེས་ཟེར། ང་ཚོ་ཡིན་ན་དེ་འདྲ་རེད་བ། དྲན་པས་མ་ཟད་ཀྱང་ནི་ད་གོ་ཞུ་མ་ཞུ་ཤ་སྟག་བྱེད། དེ་དུས་ཁོ་ལ་ལས་ཀ་ཚང་མ་ཐོངས་ཀྱང་ཚར་ནས་བཞུད་ནས་ཡང་དྲན་པས་ཟེར། འགའ་ཞིག་འགའ་ཞིག་དེའི་སྐབས་སུ་བཟླས་པ་གསར་དུ་མ་ཟིན་ཙང་ཡང་ཧ་གོ་བོ་མ་རེད། ལས་ཀ་ག་རེ་བྱེད་པ་རང་གི་ཧ་མི་གོ་ཆེད་འདས་པ་ཞེ་དྲག་བསགས་ཚར་ཡོད་རེད་འོ་དེ་འདྲ་བྱེད་རྒྱུ་ཡང་མ་རེད་དྲན་ཤེས་བྱེད་སྙིང་པོ་དེ་གལ་ཆེན་པོ་ཞིག་སྟེར་དགོས་རེད། ངས་སྒྲོལ་ཤོག་དང་རྡོ་ཤོག་དང་སྐད་ཆ་ལོ་བཞི་པའི་སྔོན་ནས་ཤི་སོ་ཟེར་བ་ལ་ཡང་རྣོ་བ་མེད་ཟེར། ཧ་མ་བེ་ལས་ཡིན་ནས་ཤེས་ཞེ་དྲག་བསད་ཀྱི་རེད་བ། ད་རེས་རྒྱ་གར་ནང་ཤེས་ཤེས་རང་ད་ཡོད་མེད་གང་ཤེས་ཡིན་ནའི་འདུས་ཤེས་ཞེ་དྲག་འདུག་བ་འདུས་ཤེས་དང་དེ་ཚོ་བསད་པ། སྐད་ཆ་ལོ་བཞི་པའི་སྔོན་ནས་དེ་ནས་ཤི་སོ་ཟེར་བ་ལ་ཡང་རྣོ་བ་མེད་དེའི་ཚེ་དྲན་པས་བཟུང་ནས་དེ་མི་བྱེད་འདས་པ་ཡོད་མྱོང་ནས། བསྐྱངས། བསྐྱངས་ཏེ་རྒྱུགས། བསྐྱངས་ཏེ་རྒྱུགས། དེ་བཞིན་དུ་མི་མང་པོ་དང་བྲོས་ནས་སྟོང་ལྷ་ཚོགས་བཤད་པའི་ཚེ་ཡང། སེམས་སུ་གཅིག་གིས་བདག་གིས་ཅི་ཞིག་སྨྲ་བར་བརྩོན་གྱིས་རྡོ་ཉོས་ནས་བཏགས་ཟེར། མི་མང་པོས་ཁྱེད་ལ་སྐད་ཆ་མང་པོ་བཤད་འདུག་དེ་ཁོ་ལ་སེམས་སུ་གཅིག་གིས་རང་ཁྱེད་ནི་སྐད་ཆ་ག་རེ་བཤད་ཀྱི་འདུག་བརྟག་ཅི་བྱེད་དགོས། བརྟག་ཅི་མ་བྱེད་ཅེས་སྦྲགས་མི་སྦྲགས་དངོས་པོ་ཅི་ཤེས་སྡེ་པ་ལོང་པ་གང་བསགས་ཞེས་དང། སྡེ་པ་ལོང་པ་གང་བསགས་དེ་བཞོག་གོ་ད་ང་འབྲི་མ་སོང་སོང་སོ་རམ་དྲན་པས་ཡིན་ན་ཕེབས་དོ་ག་གེ། འགའ་ཞིག་འགའ་ཞིག་གིས་འབྲི་མ་སོང་སོང་སོ་འདྲ་ཞེས་དྲན་གྱི་མ་རེད། ད་རེ་བའི་སྐད་ཆ། སྡེ་པས་སེམས་མོ་ཐག་ཆོད་ཀྱི་མ་བཟའ་ན་ད་ལྟ་ཚོད་ཡོད་ན་གད་གད་དྲན་གྱིས་སོང་རྒྱུ་མེད་པ་དེ་དེ་གི་རེད་བ། ག་ཤི་ག་ཤི་དྲན་པ་ཡིན་ན་སྡེ་པ་ས་ཚ་རེད་བ་གད་གད་ཕིང་མ་རེད་བ། བདག་གིས་ཅི་ཤེས་སྨྲ་བར་བཙོང་རྗེས་རྡོའུ་ཉོས་ནས་བཏགས་ཟེར་དེ་ལྟའི་སྒོ་ནས་བཏགས་ཀྱིས་བྱེད་དགོས་རེད། ཚེ་ཚོགས་ང་འཇགས་སོང་སྨྲ་འགྲོ། རྡོ་སྣ་ནི་ཅི་ནས་གཟན་ཟེར། ལང་སར་གཟན་ཐོབ་པ་ཅིག་དགོས་རེད། རང་སྐྱེས་བུ་རྡོ་བ་ན་སེམས་ཀྱིས་ཅི་ཤེས་ཡིས་དྲན་གྱིས་རྡོའུ་ཉོས་ཚུལ་ཉོས་ནས་བཏགས་ཟེར། རང་སྐྱེས་བུ་དེ་དེ་ཀུན་ལ་སེམས་ག་རེ་དྲན་གྱིན་འདུག་དེ་བཏགས་ཀྱིས་བྱེད་དགོས་རེད། ཟེར་སོང་རྒྱུ་ཡིན།

དངུལ་སྲང་གང་འོང་དགོས་ཞེས་པ་ལྟ་བུའི་རྩིས་བཞག་བྱེད། མི་དེ་འདྲ་ཅིག་ལག་པ་ནས་ང་དངུལ་དེ་འདྲ་ཅིག་ཡོང་དགོས་ཀྱི་ཡོད་མི་དེ་འདྲ་ཅིག་ལག་པ་ནས་ང་ཅ་ལག་དེ་འདྲ་ཅིག་ཚུར་ཡོང་དགོས་ཀྱི་ཡོད་བསམས་ནས་དེ་རྐྱང་རྐྱང་དྲན་ནས་བསྡད་བསྡད་ཀྱི་རེད་གསུངས་པ་ཡིན། ཤ་བ་དང་བརྗེད་ཐོ་གསོ་བ་བྱེད་ཀྱི་དངོས་དོན་དེ་མི་འོང་དེས་ན་ཐུན་མཚམས་འདི་གཙོ་ཤིན་ཏུ་ཆེ་མཚམས་སྡོད་པ་ན་ཡང་སྒོ་འགྲམ་དུ་མཚམས་ཐོ་གངས་རི་ལྟ་བུ་བཞག་སྟེ་ཡིད་ཀྱིས་དེ་མི་དྲན་དགོས་ཀྱི་བྱ་བ་མི་དྲན། ཡིད་ཀྱིས་དེ་མི་དྲན་བྱ་བ། མེད་པ་དེ་འདྲ་མི་བྱ་ཟེར། སྒོ་འགྲམ་ན་མཚམས་ཐོ་གངས་རི་དང་འདྲ་བ་ཅིག་མཚམས་ཐོ་ཆེན་པོ་ཞིག་བསླངས་པ་ཡིན་ནའི་ནང་ལོགས་སེམས་ལ་མ་འཕྲད་དགོས་ཐུགས་ཀྱིས་བྱས་པ་ཡིན་ན་དེ་ནི་གལ་ཆེའི་ཕན་ཡ་ཡོད་མ་རེད་ཟེར། བདག་གི་བླ་མས་ལུས་ཀྱི་མཚམས་ཁང་ནང་དུ་སེམས་ཀྱི་སྒྲུབ་པ་པོ་དྲན་ཤེས་ཀྱི་མཚམས་ལ་སྡོད་ཚུལ་གསུངས་པ་ལྟར་རྟག་ཏུ་དྲན་ཤེས་བཞིན་གྱིས་ཟིན་ནས་མ་ཡལ་བའི་ཐོག་ལ་འཁེལ་བར་བྱ། རྗེ་མི་ལས་སྣང་སྲིད་དཔེ་ཆར་ཤར་བས་གསུངས་པ་བཞིན།

དེ་ལས་གཞན་ནི་ལང་ཚ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་སྐྱེས་ནས་རྟོགས་པ་རྙེད་པ་རེད། ཨོ་དེ་འདྲ་ཡིད་ཆེས་ཡིན་ན་ཕན་ཐོགས་གོ་རེད། སྣང་སྲིད་དཔེ་ཆར་ཤར་བ་ཟེར་མཁན་དེ་དེ་འདྲ་བྱུང་བ་རེད། དེས་ན་རང་རེ་ཡི་ཁྲོམ་སྐོར་ལྟ་བུ་ལ་འགྲོ་ཚེ། ཆགས་སོགས་ཉོན་མོངས་སྐྱེ་བཞིན་དུ་གོམ་པ་རེ་དང་སྡིག་པ་རེ་རེ་སྦྲགས་ནས་ཚུར་ལོག་པ་ན་སྡིག་པའི་ཁུར་ཤིན་ཏུ་ལྕི་བ་ཞིག་ཁྱེར་ནས་འོང་མོད། ལེགས་པར་བརྟགས་ནས་དྲན་ཤེས་ཀྱིས་ཟིན་བཞིན་འགྲོ་ན་ངེས་འབྱུང་དང་མི་རྟག་པའི་བསྐུལ་འདེབས་བླ་ན་མེད་པ་ཡོད་པ་ཡིན། ཟེར། ངེས་འབྱུང་དང་མི་རྟག་པའི་བསྐུལ་འདེབས་བླ་ན་མེད་པ་དེ་འདྲ་ཡོང་གི་རེད། དེས་མཚོན་ནས་གང་ནའང་ཆོས་ཀྱི་བསྐུལ་མར་སོང་བ་དགོས། ཟས་ཀྱི་ཚོད་རིག་པར་བྱ་ཚུལ་གཞན་ཡང། ཟ་བ་རྒྱུ་སྟོང་ལ་ཡི་དྭགས་ལ་ཧོན་དབང་སོགས་ཉེས་ཞྭ་ཁྲོ་སྤྱིའི་དཔེ་གཞན་ལ་བསིལ་བ་ཞིག་བྱས་ན། བྱ་སླ་ལ་ཕན་ཡོན་ཤིན་ཏུ་ཆེ་ཚུལ་སོགས་གསུངས་སོ། བྱ་སླ་ལ་ཕན་ཡོན་ཤིན་ཏུ་ཆེ་ཚུལ་སོགས་གསུངས་སོ།

རྩ་བ་དད་པ་སྦྱོང་བ་དང་བཀའ་དྲིན་རྗེས་སུ་དྲན་པའི་གུས་པ་བསྐྱེད་པ་ཟེར་དེ་གལ་ཆེ་ཤོས་རེད་ད་ལམ་རིམ་ནང་ནས་དམིགས་རྣམ་སྦྱོང་ཡ་དེ་ལ་དེ་ལས་དཀའ་ལས་ཁག་ཆེ་ཆེ་དང་དེ་ལས་གལ་ཆེ་ཆེ་ནི་མེད་པ་རེད་དེ་མེད་པ་ཡིན་ན། འོག་མ་ག་ཚོད་བློ་སྦྱོང་ཁ་ཆེ་དེ་ཡིན་ནས་མར་འགྲོ་གི་མེད་པ་རེད། དེ་ཡག་པོ་ཅིག་བྱུང་བ་ཡིན་ན་གཞན་ཐམས་ཅད་རང་ཤུགས་ཀྱིས་ཡོང་དགོས་རེད་དེ་ཙང་རྩ་བ་དད་པ་སྦྱོང་བ་དེ་མཐོང་ཆུང་མ་བྱེད་བྱས་ནས་དཔེ་ལོ་དང་ཟླ་བ་མང་པོ་ག་ཚོད་འགོར་གི་འདུག་ནའི་དེ་ལ་བློ་སྦྱོང་བྱེད་བྱས་ནས་དེ། བཅོས་མིན་གྱི་མྱོང་བ་ཐོན་སོང་ན་རབ་གལ་སྲིད་བཅོས་མིན་གྱི་མྱོང་བ་མ་ཐོན་ནའི་རྩོལ་བཅས་རྩོལ་བཅས་མྱོང་བ་མ་ཐོན་གྱི་བར་དུ་དེ་གཅིག་པོ་ལ་དཔེ་དཀའ་ལས་རྒྱག་ཅིང་འབད་དགོས་རྩ་བ་དད་པ་སྦྱོང་བ་དེ་རྩ་བ་དད་པ་སྦྱོང་བ་དེ་གལ་ཆེན་པོ་ཞེ་དྲག་རེད་རྩ་བ་དད་པ་སྦྱོང་བ་ཁོ་ལ་རྩ་བ་ཟེར་ས་ལམ་གྱི་རྩ་བ་གཅིག་པོ་རེད་བ་ལམ་གྱི་རྩ་བ་མེད་པ་ཡིན་ན་སྡོང་པོ་དང་ཡལ་ག་དེ་འདྲ་ཡོང་གི་མ་རེད་བ་དེ་ཡིན་ཙང་རྩ་བ་དད་པ་སྦྱོང་བ་ཟེར་དགོས་དེ་རེད་དེ་ལ་ས་བཅད་བཞི་ཕྱེས་བྱས་ནས་བླ་མ་སངས་རྒྱས་སུ་བལྟ་དགོས་པའི་རྒྱུ་མཚན་བལྟ་ནུས་པའི་རྒྱུ་མཚན་ཇི་ལྟར་བལྟ་བའི་ཚུལ།

དཔེར་ན་ལི་ཡུལ་གྱི་དགེ་ཚུལ་གཉིས་པོ་བྱས་པ་རེད་བ་ལི་ཡུལ་གྱི་དགེ་ཚུལ་གཉིས་པོ་དེ་འཕགས་པ་སྤྱན་རས་གཟིགས་དངོས་སུ་ཞལ་གཟིགས་ནས། དེ་ནས་དངོས་གྲུབ་ག་རེ་དགོས་ཟེར་ནས་གསུངས་པ་རེད་དེ་ཁོ་རང་གཉིས་པོ་དེ་དད་ལོག་བྱས་ནས། བླ་མ་ལ་དད་ལོག་བྱས་བྱས་ནས་དངོས་གྲུབ་ག་ཡང་མ་བྱུང་པ་རེད་བ་ཨོ་དེ་ཚོ་བྱས་པ་ཅིག་བྱུང་ཡོང་གི་རེད། དེ་ཙང་བླ་མ་སངས་རྒྱས་སུ་བལྟ་ན་དགོས་པ་ཆེན་པོ་ཡོད་རེད་དེ་ད་དཔེ་ཅིག།

གང་གི་སྒྲ་ཞིག་ལ་ཡོན་ཏན་མང་པོ་ཡོད་རེད་པ་ཁོ་ལ་སྐྱོན་ཤ་སྟག་ཡིན་པ་ནི་བརྟག་པ་ཡིན་ས་ཡོན་ཏན་མཐོང་བའི་བློ་ཟིལ་གྱིས་གནོན་གྱིས་ནི་ཡོན་ཏན་མཐོང་གི་མི་འདུག་དབང་ཆ་དེ་ལྟར་སྐྱིད་པ་རེད་དེ་ས་བརྟག་མི་དགོས་རེད་བླ་མ་ལ་ཡང་དེ་འདྲ་བྱེད་ཆོག་གི་རེད་གལ་སྲིད་སྐྱོན་མཐོང་བའི་བློ་རེ་རེ་ཉོན་རེ་ཆུན་འགོག་མ་ནུས་པ་ཡོད་པ་ཡིན་ན་ཡོན་ཏན་མཐོང་བའི་བློ་ཡི་གྲོགས་སུ་ཕར་བསྒྱུར་ནས། ཁུར་དུ་མི་འགྲོ་བར་རྒྱན་དུ་འགྲོ་བ་ཟེར་གྱི་ཡོད་རེད་བ་ཨོ་དེ་ནང་བཞིན་བྱེད་བྱས་ནས་གྲོགས་སུ་ཕར་བསྒྱུར་ཆོག་གི་རེད། ག་རེ་ཟེར་ན་བླ་མས་སྐྱོན་གྱི་རྣམ་པ་མཛད་པ་དེ་བླ་མའི་ངོས་ནས་མ་ཡིན་པར་ང་རང་འདུལ་བའི་ཆེད་དུ་ཐབས་མཁས་ཀྱི་མཛད་པ་མཛད་པ་རེད་བསམ་ས་རྣམས་ཀྱིས་དྲན་པ་ཡིན་ན་ནི་སྐྱོན་མཐོང་བའི་བློ་ག་ཚོད་མང་བ་ཡིན་ནའི། དེ་ནས་ཡོན་ཏན་མཐོང་བའི་བློ་དེ་ཤུགས་ཆེར་འགྲོ་གི་འདུག་ག། བླ་མས་སྐྱོན་གྱི་རྣམ་པ་བསྟན་པ་དེ་ང་རང་འདུལ་བའི་ཆེད་དུ་ང་རང་གི་ཆེད་དུ་བླ་མས་སྤྲུལ་པ་དེ་ལྟ་བུ་ཞིག་བསྟན་པར་མ་གཏོགས་ངོ་མ་བྱས་པ་ཡིན་ན་བླ་མ་ལ་སྐྱོན་ཡོད་མ་རེད་ང་ཡི་ཆེད་དུ་དེ་འདྲ་བསྟན་པ་རེད་ངོ་མ་སངས་རྒྱས་སྐྱབས་མདའི་སྡེ་དགེ་ནས། ག་རེ་བསགས་པ་ཡིན་ན།

མང་པོས་རྣམ་པ་དེ་ནི་འཕེལ་གྱིས་སོང་ཡོད་རེད་བ། དེ་ས་ད་ལྟ་ཡི་དུས་རེད་བ། ད་ལྟ་ཡི་དུས་སུ་རྒྱལ་བ་རྡོ་རྗེ་འཆང་རང་གི་དོན་མཛད་ག་ཕེབས་དགོས་རེད་བ། ཨོ་དེ་ཕེབས་མཁན་དེ་རང་བཙལ་ག་འགྲོ་ཡི་སྐུ་ཚ་བླ་མ་དེ་མ་གཏོགས་ཡོད་མ་རེད་བ། ཨོ་དེ་ཡི་ས་རྒྱལ་བ་རྡོ་རྗེ་འཆང་གིས་བླ་མ་སངས་རྒྱས་ཡིན་ཟེར་ཡོད་རེད་དེ་ནི་ངེས་དོན་རེད། རང་གི་སྣང་བ་དེ་ནི་མ་ངེས་པ་རེད། རང་གི་སྣང་བ་དེ་ཐ་མལ་པའི་སྣང་བ་ཡོད་རེད་དེ། རང་གི་སྣང་བ་ལ་ཆ་འཇོག་བྱེད་ཡ་མེད་ཙང་ནི་བླ་མ་སངས་རྒྱས།

ད་ལྟ་མངོན་པར་རྫོགས་པར་སངས་རྒྱས་པ་དེས་ང་ཡི་ཕྱིར་དུ། དེ་ཡི་གེ་ཡི་གེ་ལས་འབྲས་བུ་ཡོངས་སུ་རྫོགས་པར་གྲུབ་ཚར་ནས་མཁྱེན་བརྩེ་ནུས་གསུམ་མངའ་བ། ག་རེ་བྱས་ནས་བྱེད་ཐུབ་པའི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ལྟ་བུ་ཡོད་དེ་ཀོ་ལ་ང་ཡི་དོན་མ་མཛད་ནས་བཞག་ནི་བཞག་གི་མ་རེད། ང་ཡི་དོན་ནི་ངེས་པར་དུ་མཛད་གི་རེད། ཨ་ནི་ག་འདྲ་མཛད་གི་རེད་ཟེར་ན་ཟས་སྤྲོད་མཁན་དང། གོས་སྤྲོད་མཁན་དང་དེ་འདྲ་ཡང་ཕལ་ཆེར་ཡོད་མདོག་ཁ་པོ་རེད་དེ་གཙོ་བོ་གཙོ་བོ་དེ་ག་རེ་རེད་ཟེར་ན་སྡུག་བསྔལ་ལས་ཡར་གྲོལ་བའི་ཐབས་བྱེད་མཁན་དེ་རེད། སྡུག་བསྔལ་ལས་ཡར་གྲོལ་བའི་ཐབས་བྱེད་མཁན་དེ་སྡིག་པ་ཆུ་ཡིས་མི་འཁྲུད་པ་དང། སྡུག་བསྔལ་ཕྱག་གིས་མི་སེལ་བ་དེ་འདྲ་ཡིན་ཙང་ག་རེ་བྱེད་དགོས་རེད་ཟེར་ན་བླང་དོར་གྱི་གནས་བསྟན་བྱས་ནས་བླང་བྱ་དེ་ཉམས་སུ་བླངས་ཤིག་སྡིག་པ་དེ་ལྟ་བུ་ཞིག་བྱ་བ་སྤངས་ཤིག་ཟེར་ནས་དེ་བྱེད་མཁན་དེ་ཡིན་དགོས་རེད་མ་གཏོགས་དེ་ལས་ལོགས་སུ་བཙལ་ག་འགྲོ་དུས་ནི་བླ་མ་སངས་རྒྱས་ཐམས་ཅད་རང་གི་དོན་མཛད་མཁན་གྱི་དོན་མཛད་པ་པོ་དེ་རྙེད་ཡ་ཁྱོན་ནས་ཡོད་མ་བླ་མ་དེ་མ་གཏོགས་ཡོད་མ་རེད་དེ་ས་དེ་ཡི་བླ་མ་སངས་རྒྱས་ཡིན་པ་ཐག་གཅོད་བྱེད་ད་ཐག་གཅོད་ད་ཟེར་ན་ཨ་ན་བླ་མ་སངས་རྒྱས་ད་རེད་བཞག་རིགས་པ་ཡང་དག་གི་སྒོ་ནས་འགྲུབ་ཀྱི་འདུག་སངས་རྒྱས་རེད་བཞག་དེ་ཡིན་ནའི་བླ་མ་ལ་སྐྱོན་དེ་ཚོ་དེ་ཞེ་དྲག་འདུག་ཡོན་ཏན་མི་འདུག་ཟེར་ན་དེ་རང་གི་སྣང་བ་ལ་ངེས་པ་ཡོད་མ་རེད། ངེས་པ་མེད་པ་དེ་ག་རེ་རེད་ཟེར་ན་ནི་རང་ལས་ལྷག་ཟེར་ཞེས་ནི་འཕགས་པ་ཐོགས་མེད་ལྟ་བུ་བྱང་སེམས་ས་གསུམ་པ་བ་དེ་ལྟ་བུ་ཞིག་གིས་ནི་དེ་ལྟ་བུ་ཞིག་མཇལ་གྱི་ཡོད་པ་ཡིན་ན་ང་བླ་མ་ད་ལྟ་ཐ་མལ་པའི་མི་ཡི་རྣམ་པ་མཐོང་བ་དེ་ཡང་སྐལ་བ་བཟང་པོ་ཞེ་དྲག་རེད་བཞག་བསམ་ས་མ་གཏོགས་ཁྱི་དང་དུད་འགྲོ་ལ་སོགས་པ་དེ་འདྲ་མཐོང་བ་ཡིན་ན་ག་རེ་བྱེད་དགོས་རེད་དེ་ཚོ་ལ་དད་པ་ནི་སྐྱེ་ཡ་ཡོད་མ་རེད་བ། དེ་འདྲ་མ་མཐོང་བ་དེ་ཡང་ང་ཡ་ཚེ་ཡ་ཟེར་ཞིག་རེད་བྱ་ང་ཡང་ཨ་བོ་ཚེ་རེད་བྱ་བསམ་ས་ན་མི་བྱེད་རང་གིས་རང་ལ་དགའ་བ་སྒོམ་དགོས་སྤྱན་སྔ་བློ་གྲོས་རྒྱལ་མཚན་གསུངས་པ་རེད་བ། ཁྱི་དང་བོང་བུ་མ་རུ་བསོད་ནམས་ཆེ་གསུངས་ཡོད་རེད་བ།

ཐུབ་པའི་ཉི་མ་དུས་ཀྱིས་ནུབ་གྱུར་ཏེ་མགོན་སྐྱབས་མེད་པའི་འགྲོ་བ་མང་པོ་ལ་རྒྱལ་བའི་མཛད་པ་ཉེ་བར་སྒྲུབ་མཛད་པའི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཟེར་རྒྱལ་བ་ཤཱཀྱ་ཐུབ་པ་ལས་ཀྱང་ལྷག་པ་རེད། སྤྱིར་སངས་རྒྱས་ཐམས་ཅད་ལས་རྒྱལ་བ་ཤཱཀྱ་ཐུབ་པ་ལྷག་པ་རེད་དེ་ལས་ཀྱང་བླ་མ་དེ་བཀའ་དྲིན་ལྷག་པ་རེད། ཆོས་གསུངས་པའི་བཀའ་དྲིན་ཟེར་མཁན་དེ་ཆོས་ཚིག་གཅིག་གཅིག་གི་དོན་དུ་ཡང་རང་གིས་དཔེར་ན། སྐུ་གཟུགས་ལ། སྐུ་ལུས་དེ་ལ་མར་མེ་སྟོང་བཙུགས་པ་དང་ལྕགས་གཟེར་སྟོང་བཏབ་པ་ལ་སོགས་པ་དེ་འདྲ་དཀའ་ལས་རྒྱབ་དགོས་རེད་ང་རང་ཚོ་དེ་འདྲ་ཁྱོད།

ཞིང་ཁ་སྟོང་ཁ་གྲོ་མོ་མགོ་བ་རི་བྲག་མང་པོ་འདྲུལ་བ་དེ་བླ་མའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད་པ། ཟ་ཆོག་ཆོག་འཐུང་ཆོག་ཆོག་ཁ་ནས་བཞག་པ་དེ་དང་པོ་ཀ་ཁ་སློབ་མཁན་ནས་ཡར་བཟུང་སྟེ་སྡོམ་པ་གནང་མཁན་ད་དེ་ཚོ་གྲྭ་པ་བྱེད་བཅུག་མཁན་ད་དེ་ཚོའི་བཀའ་དྲིན་ལ་བརྟེན་ནས་བྱུང་བ་མ་གཏོགས་གཞན་རང་གི་བསྟན་བྱ་ཆེས་ཞན་པ་ཅིག་འདི་ཡོད་རེད་རང་ཉིད་ཡིན་ནས་དགེ་འདུན་དྲངས་ནས་དེའི་ཕྱི་ནས་ཤི་ཐོ་ཟ་ཟི་དགེ་འདུན་དང་མཉམ་དུ་ལོངས་སྤྱོད་བཏང་རྒྱུ་བྱུང་བ་དེ་བླ་མའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཤ་སྟག་རེད་པ། བླ་མའི་བཀའ་དྲིན་ལ་མ་བརྟེན་ན་ཨ་ནི་དེ་ཚོ་ཟ་ཟི་ག་འདྲ་ཞིག་སུས་ཕེ་ཁག་ཡོང་གི་རེད།

བླ་མས་གང་གསུང་བ་དེ་རང་ཉིད་ཀྱིས་ནི་བཀའ་བཞིན་དུ་བསྒྲུབས་བྱས་ནས་ལག་ལེན་ལ་འཁྱེར་ཐུབ་པ། ཨ། དེ་འདྲ་ཅིག་ལ་ཟེར་གྱི་ཡིན་པ་རེད་དཔེར་ན་སྡོང་པོ་བཀོད་པའི་མདོ་ལས་གསུངས་པའི་སེམས་དགུ་ཟེར་ཞིག་ཡོད། བུ་མཛངས་པ་ལྟ་བུའི་སེམས། དེ་ནས་རྡོ་རྗེ་ལྟ་བུའི་སེམས། ས་ལྟ་བུའི་སེམས། ཁོར་ཡུག་གི་རི་ལྟ་བུའི་སེམས། འཇིག་རྟེན་གྱི་བྲན་ལྟ་བུའི་སེམས། ཁྱི་ལྟ་བུའི་སེམས། ཕྱག་དར་བ་ལྟ་བུའི་སེམས། ཐག་པ་ལྟ་བུའི་སེམས། གྲུ་ལྟ་བུའི་སེམས། ཨོ་དེ་འདྲ་བྱས་ནས་སེམས་དགུ་ཡི་སྒོ་ནས་ནི་བསྟེན་དགོས་རེད།

ཆོས་དང། ཆོས་དང་བཟང་པ་ལ་སོགས་པ་དེ་ཚོ་སྤྲོད་པ་ཡང་ཡོད་དེ། དེ་ཙམ་གྱིས། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ཡར་ཁྲིད་ཐུབ་ཀྱི་མ་རེད་པ། གནས་སྐབས་གནས་སྐབས་ཀྱི་དེ་ནས། བཀྲེས་སྐོམ་གྱི་སྡུག་བསྔལ་སེལ་བ་ལ་བཟོད་པ་དང། དེ་ནས་ངན་འགྲོ་གྱི་སྡུག་བསྔལ་སེལ་བ་ལ་སོགས་པ་དང་དེ་འདྲ་ཡོང་གི་རེད་མ་གཏོགས། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ཡར་ཁྲིད་རོགས་བྱེད་པ་ལ་བླང་དོར་གྱི་གནས་ཤིག་སྟོན་དགོས་རེད། བླང་དོར་གྱི་གནས་ཕྱིན་ཅི་མ་ལོག་པར་སྟོན་མཁན་དེ་ཡིན་ན་བླ་མ་མ་གཏོགས་མེད་པ་ཡིན་ཙང་རང་གི་བླ་མ་རང་གི་དགེ་བའི་བཤེས་གཉེན་དེ་ཡིན་ན་དེ་ནི་སངས་རྒྱས་རེད་བསམ་བྱས་ཏེ་མི་ཕྱེད་དད་པ་སྐྱེ་དགོས་ཡོད་དུས་མི་ཚོས་དེ་འདྲ་ཅིག་ཡིན་པ། དཔེར་ན་པན་ཆེན་ནཱ་རོ་པ་དེ་ནི་ཀྱེ་རྡོ་རྗེ་ཡི་དམ་ཀྱེ་རྡོ་རྗེ་རྟེན་དང་བརྟེན་པའི་དཀྱིལ་འཁོར་ཡོངས་སུ་རྫོགས་པར་སྤྲུལ་བྱས་ནས་མར་པ་ལོ་ཙཱ་བ་ལ་བསྟན་དེ་འདྲ་བྱས་པ་རེད་པ་ཡི་དམ་ཡི་དམ་དགྱེས་པ་རྡོ་རྗེ་ཀྱི།

མཁྱེན་པ་མེད་པ་མ་རེད་བརྩེ་བ་མེད་པ་མ་རེད་ནུས་པ་མེད་པ་མ་རེད་དེ་རང་ཉིད་རང་གི་ཉེས་པའི་དབང་གིས་སངས་རྒྱས་གང་དང་ཡང་མ་འཕྲད་པ་ཅིག་ནི་ལུས་པ་རེད་པ། སངས་རྒྱས་སུ་གཅིག་དང་ཡང་མ་འཕྲད་པ་ཅིག་སངས་རྒྱས་རྣམས་ཀྱིས་འདུལ་མ་ཐུབ་ཅིག་ཏུ་ནི་ལུས་པ་རེད་ལུས་དེ་རང་གི་ཉེས་པས་བྱས་མ་གཏོགས་སངས་རྒྱས་ལ་ནུས་པ་མེད་པ་དེ་འདྲ་ཡང་མ་རེད། ག་རེ་རེད་ཟེར་ན་སངས་རྒྱས་ཀྱི་ཐུགས་རྗེ་དང་གདུལ་བྱའི་དད་པ་གཉིས་པོ་དེ་ཁོ་གཉིས་གཉིས་པོ་དེ་མཉམ་དུ་འཕྲད་དགོས་རེད་མཉམ་དུ་མ་འཕྲད་ན་ཕན་ཐོགས་ཤིག་ཅིག་ནི་མེད་པ་རེད་པ། དེ་འདྲ་ཡིན་ཙང་ནི་རང་གི་ད་ལྟ་ཡོད་པ་དེ་དུས་མ་ཐོགས་སངས་རྒྱས་གྲངས་མེད་མང་པོ་བྱོན་པ་དེ།

དེ་ནས་ཆོས་གསུངས་པའི་བཀའ་ཁྲིད་ཟིན། ཆོས་གསུངས་པའི་བཀའ་དྲིན་ཟེར་ན་ད་ཆོས་གཅིག་གི་དོན་དུ་ནི། རང་གི་ཨ་མ་རྒྱལ་བ་ཤཱ་ཀྱ་ཐུབ་པ་སློབ་པ་ལམ་གྱི་གནས་སྐབས་སུ་ཆོས་ཤོ་ལོ་ཀ་གཅིག་གི་དོན་དུ་དཀའ་ལས་ག་ཚོད་དང་ག་ཚོད་བྱས་པ་རེད་ང་ཚོ་ད་ལྟ། ཉོན་མོངས་ནད་པའི་ཆེད་དག་ཏུ་རང་གི་འཚོ་བ་ཡོངས་བཏང་བ་ཟེར་དེ་དེ་ནི་ཡོད་མ། དེ་ནས་བུ་དང་བུ་མོ་ཆུང་མ་དང་ནང་སྟོང་ལོངས་སྤྱོད་གཅེས་དག་དང་རིན་ཆེན་བྱང་ཆུབ་ཕྱིར་བཏང་བ་སེམས་ལྡན་མ་དག་བདག་གི་སྲོག་འཇོག་རང་སྲོག་འཇོག་ཉིན་ཐོ་ཕག་དང་མ་དང་ནི་དྲང་སྲོང་དག་ལ་ཁྱོད་རྒྱུད་སྤེལ་སེམས་ལྡན་མ་དེ་ནས་གདུང་བ།

ལོ་ཙཱ་ཡི་འདུལ་དགོས་པ་ལ་ལོ་ཙཱ་ཡི་རྣམ་པ་བསྟན་ཞེས་ནས་དེ་ཕེབས་པ། བཀའ་གདམས་ཕ་ཆོས་བུ་ཆོས་ནང་ཡོད་པ་ན་ཡོད་ཅེས་ཞེས་ནས་དེ་འདྲའི་མང་པོ་ཞིག་ཕེབས་པ། དེ་ཡོད་ས་ནས་རང་གི་བླ་མ་དེ་རང་དང་ལས་འབྲེལ་ཡོད་ན་ཚུལ་དེས་བླ་མ་དང་སློབ་མ་དགེ་རྒན་དང་དགེ་ཕྲུག་དེ་འདྲ་ཆགས་མ་གཏོགས་ལས་ཀྱི་འབྲེལ་བ་མེད་པ་ཡིན་ན་ཆགས་ཡས་མེད། ལས་ཀྱི་འབྲེལ་བ་དེ་ག་རེ་ཟེར་ན་ཧ་མ་ཐོ་ལས་ལས་ཀྱི་འབྲེལ་བ་བཞག་པར་བ། ཧ་མ་ཡས་དེ་ནས་རང་གི་བླ་མ་དེ་ཚེ་འདི་ཉིད་ལ་བླ་མ་བརྒྱུད་རུ་བརྒྱུད་རུ་སྲིད་པ་དེར་བ།

དགེ་བཤེས་གཞོན་ནུ་འོད་དགེ་བཤེས་སྤྱན་སྔ་བ་དང་མཇལ་ནས་བཟུང་སྟེ་སྐུ་མྱ་ངན་ལས་མ་འདས་བར་དུ་ཡོངས་སུ་རྫོགས་པའི་བས་མཐའ་ཆོད་པར་མཛད་པར་བ་འོ་དེ་འདྲ་ཅིག་བྱས་པས་དེ་བཀུར་སྟི་རིམ་གྲོ་བྱེད་པ། བཀའ་བཞིན་དུ་སྒྲུབ་པ་ཟེར་ད་བཀའ་བཞིན་དུ་སྒྲུབ་པ་ཟེར་ནི་བླ་མའི་བསྒོ་བ་ལས་མི་འདའ་བ་བྱེད་པ་བླ་མས་ག་རེ་གསུངས་སོང་ན་ད་ག་རང་བྱས་མ་གཏོགས་བྱས་པ་རང་གིས་འདོད་པ་བྱེད་ཀྱི་ཆོས་ནི་མེད་པ་དེ།

འགྲོ་བ་ཀུན་གྱི་རིན་པོ་ཆེ་ཟེར་དེ་འདྲ་ལན་མ་གསུམ་གསུངས་པ་རེད་ཟེར་བསོད་ནམས་ཚོགས་ཆེན་བསགས་ལས་བྱུང་འགྲོ་བ་ཀུན་གྱི་རིན་པོ་ཆེ་ཟེར་ཨ་དེ་ཐེངས་མ་གསུམ་གསུངས་བྱས་ནས་ཨ་ལས་དེ་ནས་བཟུང་སྟེ་གདམས་ངག་བསྟན་གདམས་ངག་བསྟན་ནས་ཡུན་རིང་པོ་བསྒོམ་མི་དགོས་བྱས་ནས་ཉི་མ་བདུན་ཙམ་གྱི་བསྒོམས་ཏེ་ཀོ་ལས་ལྷག་གང་ག་བཞག་ཟེར་ནས་རྩ་རླུང་དུ་ཚུད་པས་དབང་བསྒྱུར་བ་དེ་འདྲ་མང་པོ་ཅིག་བྱུང་བའི་ལོ་རྒྱུས་དུ་མ་ཨ་དེ་ག་རེ་ཟེར་ན་སྤྱིར་དགེ་སློང་གིས་ཆང་འཐུང་ཆོག་གི་མ་རེད་ཡིན་ནའི་བླ་མའི་བཀའ་དེ་ལྟ་བུ་བྱས་དེ་ཀོ་ལས་ནི་ཆང་འཐུང་དགོས་བྱུང་བར་བ། ཆང་འཐུང་དགོས་བྱུང་བར་ཆང་འཐུང་བ་ལ་བརྟེན་ནས་ནི་དགེ་སློང་གི་སྡོམ་པ་དང་འགལ་བ་དེ་འདྲ་བྱུང་ཡོད་རྒྱུ་མ་རེད་པ། དེ་ནང་ད་ལྟ་གལ་སྲིད་མི་འདུག་དེ། མཉམ་མེད་དྭགས་པོ་ལྷ་རྗེས་སྐུ་ཚེ་དེ་ལ་དཔེར་ན་རབ་བྱུང་གི་རྣམ་པ་ཞིག་ནི་ཡོད་མ་གཏོགས་ཡང་དེ་བྱེད་ཡོད་མ་རེད་གལ་སྲིད་དགོས་ན་རྣལ་འབྱོར་པའི་རྣམ་པ་བསྟན་ནས་དེ་འདྲ་ཕུལ་ཡོད་མ་རེད། རབ་ཏུ་བྱུང་བ་དགེ་སློང་གི་རྟེན་བྱས་ཁོ་རང་རང་གིས་ནི་སྐུ་ཚེ་ད་ག་རང་ཆུ་སྟེང་ནས་དྭགས་པོ་བཀའ་བརྒྱུད་ཀྱི་མེས་པོ་ཆགས་པ་རེད།